ད་གཉིས་པ་གར་གྲུབ་ཟིན་ཀྱང་ཟློས་སྐྱོན་དུ་མི་བདེ་བ་བསལ་ཏེ། སྔར་རྟགས་དེ་མཐུན་པའི་སྟེང་དུ་ཡོད་པ་གཅིག་བསྟན། ནི། ཡང་རྟགས་གཉིས་པ་དེའི་ཚིག་གཉིས་པ་དེ་ཡང་རྟགས་དེ་མཐུན་པའི་སྟེང་དུ་ཡོད་པ་གཅིག་བསྟན་སོང་ན་ཟློས་སྐྱོན་ཡིན་པས་ཁྱབ་པ་མེད་པའི་ཕྱིར། མེད་དེ་སྔར་རྟགས་དེ་མཐུན་པའི་སྟེང་དུ་ཡོད་པ་རྟོགས། རྗེས་སུ་ཡང་རྟགས་དེ་མཐུན་པའི་སྟེང་དུ་ཡོད་པ་གཅིག་རྟོགས་པའི་ཚད་མ་དེ་ལ་འོ། ཟློས་སྐྱོན་ཡིན་པས་ཁྱབ་པ་མེད་དེ། གང་ཟག་དེ་ལ་ཟློས་སྐྱོན་ཡིན་པས་ཁྱབ་ཀྱི་འདུག་ན་ནི།

འདུག་སེ་རང་ལུགས་བཏགས་ས་དེའི་ཆེད། ད། རང་ལུགས་ལ་ག་རེ་ཡིན་ན་ག་རེ་ཡིན་པས་ཁྱབ་ཟེར་དགོས་དུས། རྟགས་དེ། མཐུན་ཕྱོགས་ཁོ་ན་ལ་ཡོད་པ་ཉིད་དུ་ཚད་མས་ངེས་ཕྱིན་ཆད་ལ། རྟགས་དེ་མི་མཐུན་ཕྱོགས་ལ་མེད་པ་ཚད་མས་རྟོགས་པས་ཁྱབ། རེད་བ། ཁྱབ་པ་ཡིན་དུས་ད་ནི་ག་རེ་འཚོལ་བ་རེད། རྟགས་དེ་མཐུན་ཕྱོགས་ཁོ་ན་ལ་ཡོད་པ་བསྟན་པའི་ཚིག་དེ་གིས་རྟགས་དེ་མི་མཐུན་ཕྱོགས་ལ། མེད་པ་དེ་བསྟན་བསྟན་པ་རང་ཞིག་རེད་ཟེར་ཡོད་རེད་བ། འོ། དུག་སེལ། མི་མཐུན་ཕྱོགས་ལ་མེད་པ་བསྟན་པ་རེད་ཅེས།

གཅིག་རྟོགས་ཟིན་ཀྱང་གར་ཟེར་སྐྱོན་མེད་དེ་གྲུབ་ཟིན་ཀྱང་ཁྱབ་པ་གཅིག་བརྗོད་པས་ཀྱང་གཉིས་པ་འཕེན་པའི་ཚུལ་གྱིས་རྒྱུའི་དབྱེ་བ་བསྟན་པའི་དོན་དུ་ཡིན་ནོ་ཟེར་གར་ཟེར་དུས་རྟགས་དེ། རྟགས་དེ་ཚད་མས་རྟོགས་དུས་སུ་ད་ག་རང་རྟོགས་པ་རེད་བྱས་པ་ག་རེ་གར་རྟོགས་དུས་རྟགས་དེ། མཐུན་ཕྱོགས་ལ་ཡོད་པ་རྟོགས་ཡོང་དུས་སུ་རྟགས་མི་མཐུན་ཕྱོགས་ལ་མེད་པ་ད་རྟོགས་རྟོགས་པར་རེ། ཡིན་ན་ཡང་དེ་རྟོགས་ན་ཡང་མེད་ལ་མེད་ཅེས་པའི་ཚིག་དེ་ལབ་དགོས་དེ་གར་ཆེད་དུ་ཡིན། རྟགས་ཀྱི་ཚུལ་དེ་ལ། ཚུལ་གཉིས་པ་ལས་ལོགས་སུ་གསུམ་པ་དེ་ཡོད་པའི་དབྱེ་བ་དེ་ཤེས་པའི་ཆེད་དུ་ཨེ་ནི་མེད་ལ་མེད་ཅེས་པའི་ཚིག་དེ་བསྟན་པ་ཡིན་ཞིང་ཚུལ་གྱི་དབྱེ་བ་དེ་ལ་ག་ཚོད་ཡོད། གསུམ་ཡོད་པ་ཡིན་ཙང་ཚུལ་གྱི་དབྱེ་བ་དང་པོ་དང་གཉིས་པ་གཉིས་དེ་བཤད་ཚར་བ། བཤད་ཚར་ནས། མེད་ལ་མེད་པ་ཞེས་མ་ལབ་ན། རྟགས་ཀྱི་ཚུལ་དེ་ལ་གཉིས་མ་གཏོགས་མི་འདུག་བསམ་པའི་དོགས་པ་དེ་སྐྱེ་གི་རེད། ཡིན་ད་རྟགས་ཀྱི་ཚུལ་དེ་ལ་གཉིས་ལས་མ་ཟད་པ་གསུམ་ཡོད་པ་དེ་ཧ་གོ་བའི་ཆེད་དུ་མེད་ལ་མེད་ཅེས་པའི་ཚིག་དེ་བརྗོད་པ་རེད་ཁ་ཅིག་གིས་དེ་ལབ་པ་རེད་པ་རྒྱུ་ཡི་དབྱེ་བ་ཤེས་པའི་ཆེད་དུ་ཟེར་ན་རྒྱུ་ཡི་དབྱེ་བ་ཟེར་ན་ག་རེ་ཟེར་ཡ་རེད། རྟགས་ཀྱི་ཚུལ་གྱི་དབྱེ་བ་རྟགས་ཀྱི་ཚུལ་གྱི་དབྱེ་བ་དེ་ལ། ཕྱོགས་ཆོས་རྟགས་ཚུལ་དང་པོ་གཉིས་པ་གསུམ་པ་གསུམ་ཡོད་ཧ་གོ་ཤེས་པའི་ཆེད་དུ་འོ་མེད་ལ་མེད་པ་ཅེས་པའི་ཚིག་དེ་དངོས་སུ་སྨོས་པ་རེད། ཁོས་ལན་དེ་བརྒྱབ་པ་རེད་བ། འོ་འཕེན་པའི་ཚུལ་གྱིས་རྒྱུའི་དབྱེ་བ་ཤེས་པའི་དོན་དུ་ཡིན་ནོ་བྱས་ན་ད་དེ་རེད།

འོ་དོགས་པ་མི་བྱེད་པའི་ཕྱིར། འོ་འདུག་སེ་ལབ་པ་ཡིན་པའི་ཕྱིར། རེད་པ། ཁོས་ག་ལ་རེད། ད་རང་ལུགས་ལ་འདི་གཉིས་ཀྱི་རྒྱག་གིན་དེ་ལ་སྐྱོན་བཏང་དགོས་རེད་བ། ཁ་ཅིག་གིས་ལན་རྒྱག་སྟངས་འདི་འགྲིག་གི་མི་འདུག་བཏང་དགོས་རེད་བ། ཁ་ཅིག་གིས་ལན་གར་བརྒྱབ་སོང། རྟགས་ཚུལ་དང་པོ་སྟོན་ས་དེ་ལ་མཐུན་པའི་ཆོས་ཅན་བཞག་ན། དེའི་སྟེང་དུ་རྟགས་ཚུལ་དང་པོ་དེ་ཚོའི་མཐུན་པའི་ཆོས་ཅན་དེ་ཚོ་ཡོད་པ་བསྟན་དགོས་རེད།

ད་གཞི་ནས་ཁོ་ལ་སློབ་དཔོན་ཕྱོགས་གླང་དེ་དེ་འདྲས་ཡིན་ན་ཡང། ཨོ་ཧོ། རྒྱུའི་དབྱེ་བ་ཤེས་པའི་ཆེད་དུ་བསྟན་པ་རེད་ཟེར་ལབ་ཚར་སོང། ཟེར་ན། དེ་ནི་ཡང་གཏང་མ་དེ་ལ་ཡང་རྟགས་ཚུལ་དང་པོ་བསྟན་དུས་སུ་མཐུན་པའི་སྟེང་དུ་གཅིག་བསྟན་རྟགས་ཚུལ་གཉིས་པ་བསྟན་དུས་ཡང་མཐུན་པའི་སྟེང་དུ་གཅིག་བསྟན་ན། ནི་གར་བྱས་འགྲོ་རེད་ཟེར་ན། སྒྲ་ཟློས་པའི་སྐྱོན་དུ་མི་འགྱུར་བ་དེ་ད་གིན་སྔོན་མ་དེ་རེད་ཡ། བྱས། དེ་རྗེས་བར་ཆད་དང་དུས་མཐུན་ལ་ཟེར་དེ་རེད་བ་ད་ལྟ་དེ། དེ་ཟེར་མ་རེད་དེ་ཟེར་མ་རེད། ཁོས་ཡ་གས་ལབ་རེད་བ། རྟགས་ཚུལ་དང་པོ་བསྟན་དུས་སུ་མཐུན་པའི་སྟེང་དུ་ཡོད་པ། ད་ཚུལ་གཉིས་པ་བསྟན་དུས་མཐུན་པའི་སྟེང་དུ་ཡོད་པ་ཅིག་བསྟན་པ་རེད་འོ་ད་སྡོད་ཀྱི་རེད་ཟེར་ལམ་སང་ཐག་བཅད་ཀྱི་རེད་ཟེར་སོང་ང་ཁོས་སྐྱོན་མཐོང་གི་རེད་ཟེར། སྐྱོན་མཐོང་བའི་ངེས་པ་མེད་དེ་ཐེ་ཚོམ་བསྡད་པའི་སྐབས་ཡོད་པའི་ཕྱིར་ཟེར་ལབ་རེད་ད་གི་ཅིག་ལབ་ད་ཅིག་ཟབ་ཟབ་བྱས་ཨོ་ཅིག་ཤོད་ཏན་ཏན་ཟབ་ཟབ་བྱས་ལབ་མེད་འགྲོ་བསམ་པས་ཐག་ཆོད་གི་མ་རེད་ད་དུང་ཕལ་ཆེར་འདི་ཟབ་ཟབ་བྱས་ལབ་པ་མེད་འགྲོ་བསམ་གྱི་ད་གི་ངས་མ་ལབ་བས་འདི་ཟབ་ཟབ་བྱས་ལབ་པ་མེད་འགྲོ་བསམ་ད་དུང་ཐེ་ཚོམ་ཟ་འགྲོ་བ་རེད་མ་གཏོགས་སྐྱོན་མཐོང་བའི་ངེས་པ་ཡང་མ་རེད

སྐྱོན་མཐོང་བའི་ཁྱབ་པ་ཡོད་མ་རེད། ཁོས་སྐྱོན་མཐོང་གི་རེད་ཟེར་ལན་རྒྱབ་པ་རེད་བ། སྐྱོན་མཐོང་བའི་ངེས་པ་མེད་དེ། གཅིག་བྱས་ན་ཟབ་ཟབ་ངེས་པའི་ཆེད་དུ། འདི་ཟབ་ཟབ་བྱས་ནས་ངེས་པའི་ཆེད་དུ་བཤད་པ་མེད་འགྲོ་བསམ་ད་དུང་ཚུར་དོགས་པ་ཟ་ནས་ཚུར། དེ་སྐྱོན་གོ་བྱས་ནས་མ་རེད་བསམ་པའི་བསམ་བློ་ལྷག་པ་ཅིག་ཨོ་ཕལ་ཆེར་ཡིན་ས་རེད་བསམ་པའི་དོགས་པ་ཅིག་རེད་ཟེར་ཡ་རེད་བ། ཁོས་སྔོན་མ་ཁོས་གཅིག་བསྟན་གཅིག་གཞུག་མ་དེས་ད་ག་རང་ལབ་སོང་འོ་ད་སྐྱོན་མཐོང་གི་རེད་དེ་ད་མ་རེད་བསམ་གི་རེད་ཟེར་སོང་ཨོ་སྐྱོན་དེ་འདྲས་སྔོན་མ་དེ་གཅིག་བསྟན་ཕྱི་མ་དེ་གཅིག་བསྟན་སོང་ན

ཁོས་ཐག་བཅད་ཀྱི་རེད་ཟེར་ལབ་པ་ཡིན་པའི་ཕྱིར། ཡིན་པ་དེ་དོགས་པ་ཆོད་ཀྱི་རེད་ཟེར་ལབ་པ་ཡིན་པའི་ཕྱིར། དོགས་པ་ཆོད་ནས་སྐྱོན་མཐོང་ཟེར་སྐྱོན་མཐོང་དུས་ག་རེ་བྱས་པ་རེད། བཞག་ན། བཞག་ན་སྐྱོན་མཐོང་དུས་ད། མ་ཡིན་པ་ཧ་གོ་རེད། མ་ཡིན་པ་ཧ་མ་གོ་བར་དུ་གཅིག་བསམ་ནས་ཡིན་འགྲོ་བསམ་པའི་དོགས་པ་སྐྱེས་པའི་ཕྱིར། ཕྱི་མ་དེ་རང་ལུགས་ལ་མ་ཡིན་པ་བསམ་གྱི་དོགས་པ་མི་ཆོད་པའི་ཕྱིར་ཏེ། ཕལ་ཆེར་ཡིན་གྱི་རེད་བསམ་པའི་ད་དུང་ཡང་ཚུར་དོགས་པ་ཤུགས་ཆེ་རུ་འགྲོ་བའི་ཕྱིར་ཟེར་ཡག་རེད་དེ།

ཚུལ་དང་པོ་སྟོན་པ་ན་རྩོད་གཞི་ལ་ཕྱོགས་ཀྱི་སྒྲས་བསྟན་ན་ཡག་པོ་རེད་བྱས། ཆོས་ཅན་གྱི་རང་མིང་སྨོས་ན། མི་རིགས་པར་ཐལ་དེ་སྨོས་ན་སྐྱོན་མང་པོ་བཏང་བ་ཡིན་པ་རང་ལུགས་སྐྱོན་ག་རེ་བཏང་སོང། མི་ཤེས་གསུང་བྱ་དེ་གང་ལྟར་བྱས་དེར་མདོར་བསྡུས་འདོད་ན་འོ་ཚུལ་གསུམ་ཡིན་མཁན་བཏང་ཡང་དང་མ་ཡིན་མཁན་གྱི་བཞག་དགོས་ཡ་ཉེན་ཁ་གཅིག་ཡོང་གི་རེད་བྱས། ཨ་རེད། དེ་ནི་ཁོ་ལ་ཁོའི་ལན་དེ་རྒྱབ་པར་ཆོས་ཅན་གྱི་སྒྲ་དེ་བཤད་ན་འོ་དེ་མི་རེད་འོ་ན་ཕྱོགས་ཀྱི་ལན་བརྗོད་ན་ཡང་ཕྱོགས་ཀྱི་སྒྲ་བརྗོད་ན་ཡང་སྐྱོན་ཡོད་མ་རེད་ཅེས་བྱས། མ་བཤད་པ་བྱས་ནས། སློབ་དཔོན་ཕྱོགས་གླང་གིས་ཚུལ་གསུམ་པ་སྟོན་པའི་སྒྲ་དེ་ཟློས་པའི་སྐྱོན་ཅན་ཡིན་པར་ཐལ་བའི་འོ་རྟགས་གསལ་མང་པོ་བཏང་བ་དེ་ཚོ་སྤང་ཐུབ་ཀྱི་མ་རེད་ག་རེ་མ་བྱས་ན། རྟགས་ཚུལ་དང་པོ་སྟོན་པ་དེའི་ཚེ་ན། རྩོད་གཞི་ལ་ཕྱོགས་ཀྱི་སྒྲ་དེ་མ་བསྟན་པ་བྱས་ཆོས་ཅན་གྱི་སྒྲ་དེ་བསྟན་སོང་ན་གོང་དུ་བཤད་པའི་རྟགས་གསལ་མང་པོ་བཏང་བ་དེ་ཚོ་ལ་ལན་རྒྱག་ཐུབ་ཁག་པོ་རེད། རྟགས་ཚུལ་དང་པོ་སྟོན་པ་དེའི་ཚེ་ན་ག་རེ་བརྗོད་ན། རྩོད་གཞི་ལ་ཕྱོགས་ཀྱི་སྒྲ་བརྗོད་ན། སྐྱོན་དེ་དག་སྤངས་ནས་རྩོད་གཞི་བདེ་བླག་ཏུ་གོ་ཐུབ་ཀྱི་རེད་ཟེར་བ་ཡིན་པའི་ཕྱིར། འོ་དེ་རེད་དེས་ན་ཚུལ་དང་པོ་སྟོན་པ་ན་རྩོད་གཞི་ལ་ཕྱོགས་ཀྱི་སྒྲས་སྟོན་རིགས་ཀྱི་ཆོས་ཅན་རང་གིས་སྨོས་མི་རིགས་པར་ཐལ། རང་མིང་གིས་སྨོས་ན་སྐྱོན་དེ་དག་རིམ་པ་བཞིན་སྤོང་དགོས་པས་རྟོགས་དཀའ་ལ། ཕྱོགས་ཀྱི་སྒྲས་སྨོས་ན་སྐྱོན་དེ་དག་འབད་མེད་དུ་སྤངས་ནས་རྩོད་གཞི་བདེ་བླག་ཏུ

རྟགས་དེ་རྩོད་གཞི་ཆོས་ཅན་གྱི་སྟེང་དུ་འགོད་མཐུན་པར་ཡོད་པ་ཉིད་དུ་ཚད་མས་ངེས་པ་དེ་ཏན་ཏན་གོ་དགོས་པ་རེད་དེ་དེ་མ་གོ་བ་བྱས་དོགས་པ་འདྲ་མི་འདྲ་ཟ་གི་རེད་ཟ་བ་ཡིན་ཙང་རྩོད་གཞི་བདེ་བླག་ཏུ་གོ་མེད་ག་རེ་བྱས་ན། ཆོས་ཅན། ཆོས་ཅན་མིང་ལབ་སོང་ན་ཨོ་ད། ཅི་འདི་ཡང་མིན་འགྲོ་འདི་ཡང་མིན་ཆོས་ཅན་ཁོ་ལ་གསུམ་པོ་ཡོད་ཙང་འདི་ཡང་མིན་འགྲོ་འདི་ཡང་མིན་འགྲོ་འདི་ཡང་མིན་འགྲོ་དོགས་པ་མང་པོ་སྐྱེ་གི་རེད་ཟེར་ཕྱོགས་ཀྱི་སྒྲ་བརྗོད་ན་དོགས་པ་དེ་སྐྱེ་གི་མ་རེད་རྩོད་གཞི་བདེ་བླག་ཏུ་གོ་གི་རེད་ཟེར་ཨོ་འདུག་ཟེར་བ་ཡིན་པའི་ཕྱིར།